རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན་ཨ་ནེ་དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདིའི་ནང་ལ་ཡང་ད་ཉེ་ལམ་རྡ་རམ་ས་ལའི

ང་ད་ལྟ་ཕ་གིར་ཡོང་དགོས་ཡའི་གཙོ་བོ་དེ་སྤྱི་བཏང་ང་ཚོ་ད་ལྟ Atlanta ལ་ཡོད་པའི Emory University དང་བོད་ཀྱི་དཔེ་མཛོད་ཁང་མཉམ་དུ་ད་ཚན་རིག་དང་སྒྱུར་དང་དེ་འདྲས་ཀྱི་ང་ཚོ་ཟུང་འབྲེལ་གྱི་ལས་གཞི་གཅིག་སྔོན་མ་ནས་ལོ་མང་པོ་གོང་ནས་འགྲོ་བསྡད་ཡོད་རེད། ད་ཡིན་ན་བར་ལམ་ཀོ་བིད་ཀྱི་དེ་རྙོག་དྲ་དེ་འདྲས་བྱུང་རྗེས་འགྲོ་ཐུབ་ཡོད་མ་རེད་ཨེ་ད་ནིང་དགེ་བཤེས་ལགས་ཀྱིས་ཅིག་ཤོག་གསུང་གི་འདུག་དེ་འགྲོ་ཐུབ་མ་སོང་བྱས་ཙང་ད་ད་ལོ་ཁོང་ཚོ་དེ་ག་རེ་ཟེར་དགོས་རེད་དེ Emory དང་ད་ད་འབྲས་སྤུངས་བློ་གསལ་གླིང་ཟེར་བ་ཡང་མིན་ན་བོད་ཨེ་མོ་རི་དང་བོད་ཀྱི་ད་ལྟ་འབྲེལ་ཟམ་ཅིག་བཟོས་ཡོད་རེད་དེ་འདི་གི་བཟོས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་དེ་འཁེལ་ཡོད་ད་དེའི་སྐབས་ལ་དེ་དག་ནི་བོད་ཀྱི་ག་རེ་ཟེར་དགོས་རེད་བདུན་ཕྲག་གཅིག་གི་ལས་རིམ་ཟེར་དེ་མཉམ་དུ་འཁེལ་ཡོད་ད་ལྟ་འདི་ཡིན་གཅིག་མིན་གཅིག་ཤོག་ཟེར་གསུང་གི་འདུག་དེ་བྱེད་དུས་དེ་ལ་མཛད་རིམ་མང་པོ་བྱས་ཡོད་རེད་དེའི་ཆེད་བཅར་བ་ཡིན། ཨ་ནི་དེ་དང་མཉམ་དུ་ད་ད་ནིང་ད་ཟླ་བ་མང་པོའི་གོང་ནས་ད་ད་ནིའུ་ཡོག་ལ་ཡོད་པའི་གི་ད་ལྟ Himalayan དཔེ་མཛོད Himalayan Library ཞེས་ཁོ་ཚོ་གིས་ད་ཟླ་བ་གཅིག་ཙམ་ཅིག་ཕ་གིར་ཕར་ནང་ཆོས་དང་དེ་འདྲའི་གཏམ་བཤད་འདྲ་མི་འདྲ་བྱེད་བྱེད་དུ་ཡོང་རོགས་ཟེར་གྱི་ཁོ་ཚོ་གིས་ཕྱག་བྲིས་ཅིག་མགྲོན་ཤོག་ཅིག་སླེབས་སོང།

ཨོ་འགྲོ་ཡས་འདི་འདུག་སེ་ཆགས་པ་རེད། ལགས་ལགས་སོ། ངས་གོ་ཐོས་ལ་ཡང་ང་ཚོས་འདི་ནས་ཝ་ཤིང་ཊོན་ནས་དགེ་བཤེས་ལགས་ཚུར་གདན་འདྲེན་ཞུ་ཡས་ཀྱི་འཆར་གཞི་བྱས་བཞག་ཡིན་ནའི་ཕལ་ཆེར་དགེ་བཤེས་ལགས་དུས་ཚོད་མ་ཁོམ་པ་དང་མ་གཞི་ནས་ང་ཚོས་སྔོན་ཚུད་ནས་མ་ཞུ་བའི་རྐྱེན་གྱིས་བྱུང་ཡོད་ས་མ་རེད། ལགས་འོ་ད་བྱས་ན་ཨ་ནི་ད་འདི་ཕྱོགས་ཨ་མི་རི་ཀའི་མངའ་སྡེ་མི་འདྲ་བ་ཁག་གི་ནང་ཕེབས་པའི་སྐབས་ལ་ཡང་ད་གཙོ་བོ་སུ་སུ་དང་ཐུག་གནང་ཡོད་དང་དམིགས་བསལ་འདི་ཕྱོགས་ལ་གནས་པའི་བོད་པའི་ཕྲུ་གུ་ན་གཞོན་རྣམས་དང་ཐུག་འཕྲད་གནང་བའི་སྐབས་ལ་ཡང་ད་ཁོང་ཚོའི་བསམ་བློ་འཁྱེར་སོ་རེད་ཡང་ན་དགེ་བཤེས་ལགས་ཀྱིས་བཀའ་སློབ་འདི་འདྲ་གནང་པའི་སྐབས་ལ་ཡང་ཁོང་ཚོས་དོ་སྣང་ཆེ་ཆུང་དེ་ག་ཚོད་བྱེད་ཀྱི་འདུག་གས་དགེ་བཤེས་ལགས་ཀྱི་གཟིགས་ཚུལ་ལ་ཡང། ད་ད་ལྟ་ང་ད་ལྟ་ཨེ་མོ་རི་ཡུ་ནི་ཝར་སི་ཏི་ལ་འགྲོ་དུས་ད་མང་ཆེ་བ་ད་ལྟ་ང་ཚོ་ཕྱི་རྒྱལ་མི་སྣ་ཁག་གི་ཐུག་ཡས་དང་དེ་ནས་ང་ཚོ་ད་ལྟ་འདི་ཡོད་རེད། ཉི་མ་གཉིས་ཀྱི་འདི་བྱས་ཡོད་རེད་ཚོགས་འདུ་ཅིག་སིམ་པོ་སི་ཡམ་ཅིག་ཚོགས་འདུ་ཅིག། དེའི་ནང་ལ་ད་ལྟ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང། དེ་ནས་སྙིང་རྗེ་གཞི་རྩར་བཞག་པའི་གོ་རྟོགས་སྤེལ་ཐབས་དང་དེ་འདྲའི་སྐོར་ལ་ད་གནའ་སྔ་མོ་ནས་ལུང་པ་སོ་སོའི་ནང་ལ་ལབ་བསྡད་མཁན་གྱི་མི་སྣ་མང་པོ་ཡོད་རེད་ཁོ་ཚོ་ཚང་མ་ཚང་འཛོམས་བྱས་རྗེས་ང་ཚོ་ཉི་མ་གཉིས་འདུག་སེ་ཚོགས་འདུ་ཚོགས་པ་རེད། ད་དེ་མིན་པ་གི་ཨེ་ནི་ད་ལྟ་ང་ཚོ་ཨེ་མོ་རི་དང་ཡང་བོད་པའི་གི་ཚོགས་པ་འདྲ་མིན་ལ་མཉམ་དུ་ཟུང་འབྲེལ་བྱེད་ཡས་ཀྱི་ལས་གཞི་དེ་གཏན་དུ་བཏང་ཡས་ཀྱི་ཡང་གྲོས་ཆོད་བཞག་ཡས་བཟོ་འདྲ་དེ་འདྲས་ཀྱི་ལས་གཞི་ཡོད་རེད་ཨོ་དེ་འདྲས་བཟོ་འདྲ་ད་རེད་ཨེ་ཏི་ལན་ཏྲ་ལ་དེ་འདྲས་རེད་ད་ནིའུ་ཡོག་ལ་ང་གཙོ་བོ་འགྲོ་དགོས་ཡས་དེ་ད་ཕ་གི་དེ་ཧི་མ་ལ་ཡའི་དཔེ་མཛོད་ཀྱིས་སྐད་བཏང་བ་ནང་བཞིན་གཙོ་བོ་དེ་བོད་པ་རང་གི་དོན་དག་རེད་ཕ་གི་གདན་འདྲེན་ཞུ་མཁན་དེ་ཁོང་ཚོ་བོད་པ་རང་གི་དོན་དང་བོད་པའི་སློབ་ཕྲུག་དང་ན་གཞོན་དང་ཨ་ནི་མི་མང་རང་གི་དོན་དང་སྐད་བཏང་བ་ཡིན་ཙང་ཨ་ནི་ཧ་ལམ་ད་བར་ལམ་གཅིག་ཉི་མ་གཉིས་ཀྱི་སྟོང་པ་གཅིག་བཞག་ཡོད་རེད་ད་དེ་ལ་ཡང་གུང་སེང་བྱེད་ག་ཤེད་རེད་མ་གཏོགས་སྔར་ལས་ཀ་གཞན་དག་དེ་འདྲའི་དོན་ཟོ་མ་གཏོགས་གི་ཉི་མ་རྟག་པར་རེ་བཞིན་ཞོགས་ཀས་ནས་དགོང་དག་བར་དུ་ད་བཤད་བཤད་འདྲ་བོ་ཞིག་བྱས་ནས་ཡག་ཐུག་བཤད་དེ་རེད་ད་དེ་ཞོར་ལ་ཨ་ནེ་ཡང་ད་ལྟ་ངའི་ཏོག་ཙམ་ངོ་ཤེས་པ་དེ་འདྲས་གི་ཅིག་ཕྱི་རྒྱལ་གི་ད་ལྟ་ཤཱན་ཏི་དེ་བ་སེན་ཏར་ཟེར་དེ་ལ་སྐད་བཏང་ཡོད་འདྲ་བོ་དང་དེ་ནས་ད་ལྟ་ཕ་གི་གྷེད་ཝེ་སི་ཀུལ་ཟེར་ཡས་ཅིག་ཨ་མེ་རི་ཁའི་སློབ་གྲྭ་ཞིག་ཡོད་རེད་དེའི་ནང་ལ་བཟང་སྤྱོད་ལབ་ཡས་དང་དེ་འདྲས་སྐོར་ལ་ཅིག་ཡོང་རོགས་ཟེར་བྱས་ནས་ཡང་དམ་བཅའ་བྱས་པ་ཅིག་འགྲོ་ཡས་དེ་འདྲས་བྱས་པ་ཡིན་མ་གཏོགས་གཞན་གཙོ་བོ་ད་བོད་པ་རང་གི་དོན་དག་རེད་བཤད་ཡས་དེ་དེ་བྱེད་དུས་བྱས་ད་ད་ལྟ་ངའི་གོང་དུ་ཞུས་པ་ནང་བཞིན་ད་ནིའུ་ཡོག་ལ་ད་ང་ཚོ

དེ་འདྲའི་གི་དག་ཅིག་གོ་རྟོགས་ཡག་པོ་ཡོང་ཡས་དོན་དག་ལ་ང་རང་ལ་ཕན་ཐོགས་ཆེན་པོ་བྱུང་སོང་བསམ་གྱི་འདུག་དེ་བྱེད་དུས་ང་ཚོས་ད་དཔེར་ན་ངའི་མཐོང་སྣང་ག་རེ་བྱུང་ཟེར་ན་ནིའུ་ཡོག་ད་ལྟ་བར་ད་དཔེ་མཚོན་ཞིག་བཞག་པ་ཡིན་ན་ད་གཞན་པ་ལ་འདྲ་པོ་འདྲ་པོ་ཡིན་གྱི་རེད་དེ། ཕ་གིས་ད་གཙོ་བོ་ང་ཚོས་གི་སེམས་ཁྲལ་བྱེད་ས་དེ་ན་གཞོན་ཚོས་གི་བོད་པའི་སྐད་དང་རིག་གཞུང་མ་ཉམས་པ། ཡག་པོ་སྡོད་ཐུབ་པའི་དོན་དག་དེ་རེད་པ། ད་དེ་བཞིན་དུ་ཕ་གའི་ཁོར་ཡུག་ཁོ་རང་བས་དེ་སྤྱི་བཏང་ནས་ཁོར་ཡུག་བྲེལ་བ་ཚ་བོ་ཅིག་བྱས་ད་འཁྲུག་པོ་ཟེར་དགོས་རེད་བྲེལ་བ་ཚ་བོ་ཟེར་བ་དེ་འདྲས་ཅིག་བྱས་ཨེ་ནི་དེའི་སྒང་ལ་བོད་པ་མི་འབོར་ཉུང་ཉུང་ཡིན་དུས། ཁོ་ནམ་རྒྱུན་ནས་འདྲིས་གཤིབ་བྱས་ནས་བོད་སྐད་རྒྱབ་སྡོད་ས་ཞེ་པོ་ཞེ་པོ་ཅིག་མེད་དུས། ད་དེ་ལ་དམིགས་བསལ་གྱིས་ག་རེ་ཟེར་དགོས་རེད་ད་ང་ཚོ་འཆར་གཞི་ཅིག་བསྒྲིགས་བྱས་ནས། དེ་མ་བཟོས་ན།

ལགས་ལགས་སེ། ཨ་ནི་ཨ་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད། ད་ལྟ་ནིའུ་ཡོག་གི་ནང་གནས་པའི་བོད་མི་རེད། དེ་ནང་བཞིན་མི་ནེ་སོ་ཊ་རེད། ཨ་ནི་ཨི་ཐ་ཀ་རེད། དེ་པར་ཕེབས་དུས་ཙམ་པ་ཨ་ནི་བོད་མི་རྒན་གཞོན་བར་གསུམ་ལ་ཡང་གཙོ་བོ་དགེ་བཤེས་ལགས་ཀྱིས་ད་བླང་དོར་གྱི་བཀའ་སློབ་དང་མ་སོང་ནས་ག་རེ་གནང་ག་རེ་གནང་བས།
ད་ངས་འདི་གཙོ་བོ་ད་ཁོ་རང་ཚོས་ཀྱིས་ང་ལ་འདི་རེ་འདུན་བྱས་བཞག་པ་ཞིག་བཞག་འདྲ་བ་ཅིག་བྱིན་ཡོད་རེད། སྤྱི་བཏང་གཙོ་བོ་ད་ནི་ངས་ཀྱི་བརྗོད་གཞི་ནང་ནས་གཙོ་བོ་གཅིག་བོད་པའི་རིག་གཞུང་ངོ་སྤྲོད་བྱེད་ཡས་ཅིག་བོད་པའི་རིག་གཞུང་འདི་གལ་ཆེན་པོ་ཡིན་པ་དང་ལྷག་པར་དུ་ད་འདི་དུས་སྐབས་ང་ཚོ་གི་འཚར་ལོངས་བྱེད་དགོས་སྐབས་སུ་བདག་པོ་རྒྱབ་དགོས་ཀྱི་ད་གནད་འགག་གར་ཡོད་མེད་ཅིག་བྱས་ད་ག་ནང་བཞིན་གྱི་བོད་པའི་རིག་གཞུང་དང་འབྲེལ་བའི་གི་ད་ཐོས་བསམ་སྒོམ་གསུམ་ཟེར་དུས་ད་སློབ་སྦྱོང་སྦྱང་སྟངས་རེད་པ་དངོས་གནས་བྱས་ན་ཐོས་བསམ་སྒོམ་གསུམ་བྱེད་སྟངས།

གཉིས། དེ་འདྲའི་བཟོ་འདྲ་ཅིག་སློབ་གྲྭར་ཡོང་ཐུབ་ན་མ་གཏོགས་ཞེ་དྲག་ཞེ་དྲག་ཡོང་ཡས་ཡོད་མ་རེད། དེ་བྱེད་དུས་ད་ཕ་གིའི་བདུན་ཕྲག་གཅིག་ནང་ཉི་མ་གཅིག་ཡོང་གི་ཡོད་ན་གཉིས་ཡོང་གི་ཡོད་ན་དེ་འདྲའི་གཅིག་ནང་ལ་ཡོང་ཡས་དེ་དགེ་རྒན་ལགས་ཚོས་བོད་ཡི་གེ་འབྲི་ཡས་དང་ཀློག་ཡས་བསླབ་གི་རེད་དེ། སྐད་ཆ་རྒྱབ་ཡས་དེ་གཙོ་བོ་ཕ་མས་ཀིས་བཤད་དགོས་ཀི་འདུག་ཟེར་དེ། ཁོ་རང་ཚོ་གིས་མོས་མཐུན་འདུག་ངས་ཀིས་དེ་ཐེངས་ཁ་ཤས་ཅིག་བཤད་པ་ཡིན།

ད་རེས་གོ་སྐབས་འདི་ཟིན་བྱས།
ད་གཞན་དག་ངས་བཤད་ཡ་གང་མི་འདུག་འདི་ད་རྣམ་པ་ཚོས་མཁྱེན་གྱི་ཡོད་པ་རེད་འདི་ད་གཙོ་བོ་གཙོ་བོ། ང་ཚོ་བོད་པའི་སྐད་དང་ཡི་གེ་འདི། སྐད་ཡིག་འདི་ད་ཞེ་པོ་ཅིག་ཉམས་འགྲོ་གི་ཡོད་རེད་ད་ང་ཚོ་གིས་འདི་དོ་སྣང་ཡོང་གི་མ་རེད། ནམ་རྒྱུན་ངས་ཡང་སེ་བཤད་བསྡད་ཀྱི་ཡོད་འདི་ཁོར་ཡུག་ཉམས་ཉེན་དང་གཅིག་པ་རེད། ཁོར་ཡུག་ཉམས་ཉེན་དང་གཅིག་ཡིན་ན་མི་གཅིག་གིས་ཡར་ལྟས་ཤིང་གཅིག་བཅད་མར་ལྟས་ལ་ཤིང་གཅིག་བཅད་ཆུ་ར་གཅིག་ཏོག་ཙམ་བཙོག་པ་བཟོས་ན་ལམ་སང་མངོན་གསལ་དོད་པོ་གང་ཡོང་གི་མ་རེད་པ།

དཀར་གཏོར་དང། དྲག་སྐྱོད་དང་ཇི་ལྟ་བདེ་ཆེན་བྱིན་བསྐུར་བ།
ལོངས། དེའི་གི་རིམ་པའོ། ལྟེ་བར་གཉིས་པ་གསུམ་པ་ལྟེ་བར་སླེབ་དེ་གི་བུ་ཡུག་ཡག་པོ་གང་ལ་གང་འཚམ་ཡག་པོ་ཞེ་དྲག་ཡོད་དེ་གི་དུས་ཚོད་རིང་ལ། དཀར་གཏོར་རེ་དམིགས་བསལ་གི། ལོ་གཉིས་གསུམ་ག་འདྲས་སེ་བདག་པོ་རྒྱབ་དགོས་ན་རྒྱབ་བྱས་དམིགས་བསལ་མཐུན་འགྱུར་གྱི་ལྟས་བྱས་ནས་དེ་ནས་ད་གིན་ཨང་ཀི་དང་པོ་ནང་ལ་ད་ལྟ་དྲག་ཤོས་སྤྱི་ཚོགས་ནང་ལ་དྲག་ཤོས་ཡོད་དེ་ངས་མཁས་པ་དེ་ཚོའི་རྩ་ནས་ལུང་དང་རིགས་པ་དང་ཅིག་ག་རེ་གླེང་དགོས་ན་དེ་སྡེ་ཚན་རིམ་པ་གཉིས་པ་གསུམ་པ་ནང་ལ་ཡོད་དེ་ངས་དེ་ཚོ་ཆ་ཚང་ཅིག་གླེང་ཐུབ་པ་བྱས་ནས་འདུག་བྱས་ནས་ང་ཚོ་ལོ་ཁ་ཤས་ཐོག་ལ་ད་མི་བཞི་བཅུ་ལྔ་བཅུ་ག་ཚད་བཟོ་ཐུབ་ཀྱི་ཡོད་ན་དེ་འདྲས་ཅིག་གི་ངོས་ནས་མཁས་པའི་གི་རིམ་པ་གཉིས་པ་གསུམ་པ་དེ་ཅིག་བཟོ་ཐུབ་ན་དེ་ནས་ང་ཚོ་བསྟན་སྲིད་ཅིག་སེམས་ཁྲལ་བྱེད་མི་དགོས་པའི་བདག་པོ་རྒྱབ་ཐུབ་ས་རེད་བསམ་གྱི་འདུག་གང་ཡིན་ཟེར་ན་རྨ་ཆེན་གྱི་འདི་ཚོ་ལ་ལབ་མཁན་དང་ཨ་ནེ་དོགས་པ་ཡོད་ན་དྲི་ས་ཡོད་པ་ཅིག་མཚན་ལྡན་གྱི་ཆགས་རུང་བ་ད་དེ་མེད་ན་ཆ་རེ་ཆོ་རེ་བཤད་སྡོད་པ་དེ་གིས་ཕན་གྱི་མ་རེད་ད་དེ་སྔ་དྲོ་མང་པོ་བཤད་ཡོད་དེ་ད་བཤད་མི་དགོས་ཆེ་འོ་དེ་འདྲ་ཅིག་ངས་དྲན་གྱི་འདུག་འདི་དེ་རིང་དེ་བརྒྱུད་ལམ་དེ་བརྒྱུད་ནས་ཡང་དེ་ཅིག་བཤད་ན་བསམ།